ཐག་རིང་པོ་ཅིག་ད་ལྟ་བརྒྱུད་དེ་ཕེབས་པ་ལ་བྱེད་ཀྱི་ཡིན། ས་ཆ་གཅིག་ནས་འགྲོ་དགོས་བྱུང་སོང་ན་ལམ་ཅིག་ལ་བརྒྱུད་བྱས་ནས། ལམ་དེ་ཡག་པོ་ཅིག་བྱུང་བ་ཡིན་ན་འགྲོ་ས་དེ་ནས་བདེ་བླག་ཏུ་སླེབས་ཀྱི་རེད་ལམ་དེ་ཡག་པོ་ཅིག་བརྒྱུད་མ་ཐུབ་ན་དཀའ་ངལ་ཆེན་པོ་ཅིག་འཕྲད་ནས། བདེ་བླག་ཏུ་སླེབས་ཐུབ་ཀྱི་མ་རེད་བ་དེ་ས་ནས་ལམ་ཟེར་དགོས་དེ་དེ་ཡིན་པ་རེད་ད་ལྟ་ཅི་རེད་ལམ་དེ་ལ་ནང་ས་ངེས་འབྱུང་གི་བསམ་པས་ཟིན་པའི་གི། བཅོས་མ་མ་ཡིན་པའི་བློ་དེ་འདྲ་ཅིག་ལ་ནས་ལམ་ཟེར་གྱི་ཡིན་པ་རེད། ངེས་འབྱུང་གི་བསམ་པས་ཟིན་པའི་བཅོས་མ་མ་ཡིན་པ་ཞིག་ལ་ལམ་ཟེར་དགོས། ད་ལྟ་དེ་ནས་ལམ་དེ་ལ་ཐེག་པ་གསུམ་གྱི་ལམ་དང་དེ་ནས་མང་པོ་ཞིག་ཡོད། མང་པོ་ཡོད་དེ་ཡེ་ནས་དེའི་ནང་གི་གཙོ་བོ་ཟེར་དེ། ད་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཐོབ་པ་ལ་མེད་དུ་མི་རུང་བའི་ད་ལམ་ཡེ་ནས་ནི་དེ་གསུམ་པོ་དེ་བྱུང་བས་ནི་དེ་ཚང་བྱས་ནས་འགྲིག་གི་ཡོད་པ་དང། དེ་གསུམ་པོ་དེ་གཅིག་མ་ཚང་ན་ཡང་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱི་སར་འགྲོ་མི་ཐུབ་བོ། ད་ཡོད་ན་ཡོད་པ་ཞིག་དང་མེད་ན་ཡང་དེ་ནི་རྩ་ནས་མ་འགྲིག་གི་ཅི།

ཚིག་གི་རྒྱུད་ཟེར་ནི་མ་གཏོགས་ཚེ་ཡུན་ཐུང་ཐུང་དེ་དང་ཤེས་བྱ་རྣམ་པ་དེ་ཁོ་ཨེ་གཉིས་པོ་སྟེ། རྒྱ་ཆེ་ཆུང་དང་ཡོད་རེད་དང་ཨ་ཅག་ནི་ཧང་སང་ཆེན་པོ་ཤོར་ཚར་བའི་ས་མཉམ་གི་མ་རེད་པ་དེ་མ་མཉམ་པ་ཡི་ས་ནི། དང་ངང་པ་གིས་དེ་ནི་ཆུ་ལ་འོ་མའི་ཀྱི་བཅུད་ལེན་པ་ནང་བཞིན་བྱས་ཀྱི་ནི་དེ་ནི་ཤེས་བྱ་རྣམ་པ་ཡི་ནི་བཅུད་བསྡུས་ཀྱི་ནི་ཚུར་ལེན་གྱི་ཡིན་ན་རང་ལ་ཕན་པ་ཞིག་དང་ཚེ་ཐུང་ཐུང་དེ་ལ་དེ་ནི་མ་ཁོང་ཟེར་ཡ་མེད་པ་ཞིག་རེད།

ད་སྐད་གྲགས་ཆེན་པོ་ཡོད་རེད་ཆོས་རེ་རེ་ལ་རང་རང་གི་ཐུན་མོང་མིན་པའི་ཁྱད་ཆོས་རེ་རེ་ཡོད་རེད་ཁྱད་ཆོས་རེ་རེ་བཤད་འོང་སྟེ་ཚང་མ་ཚང་གཅིག་ལ་དད་ཡབ་སྨད་འགྲོ་དད་ཡབ་སྨད་འགྲོ་ཟེར་སོ་ནམ་ཅི། གང་ག་ལས་ཆང་ཟེར་ཆང་ཟེར་བྱས་ནས་གཅིག་ཡང་གོ་མ་ཆོད་ཅི་ནས་ཐག་ཆོད་པ་ཅི་ཅི་ཡས་མི་འོས་ཅི་ནས་དེ་འདྲ་ཡིན་ཨ་ནི་ཚེ་འབྲི་བྱ་བཏང་ཅི་འགྲོ་བ་རོགས་དེ་འདྲ་མ་བྱེད་བྱས་ནས་གཅིག་ལ་དམ་པོ་ཅིག་བཟུང་བཞག་གི་ཡིན་ན་ཨ་ནི་ཁོ་སླེབས་ས་ཅིག་ན་སླེབས་འགྲོ་གི་རེད་ག་པར་སླེབས་པའི་ཡིན་ནས་ཨ་དེའི་ལམ་གྱི་གཙོ་བོ་རྣམ་གསུམ་ལྟ་བུ་ཡིན་ན་ཚིག་ཉུང་ཉུང་ཅིག་མ་གཏོགས་མེད་པ་ཡིན་ས་ཁོ་ལག་པས་འཇུས་པའི་ཡིན་ན་འཇུ་བདེ་པོ་ཞིག་པོ་བྱེད།

ཆོས་ཐེག་པ་ཆེན་པོའི་ཆོས་ཡིན་པས་མི་ཆོག་པ་གང་ཟག་དེ་ཐེག་པ་ཆེན་པོར་ཚུད་པ་ཅིག་དགོས་སོ། ཨ་ནི་དགེ་བཤེས་པོ་ཏོ་བ་ཆེན་པོ་གིས་ཆོས་དང་གང་ཟག་གཉིས་ཀྱི་བར་ཨ་ནི་ཧམ་པ་མེད་འགྲོ་བ་ཅིག་དགོས་ཟེར་གྱིས་གསུངས་དགོས་ཡོད་དེ་རྒྱུ་མཚན་དེ་འདྲ་རེད་པ་ཆོས་དེ་ཕར་ནང་དུ་བཞག་གང་ཟག་ཚུར་ནང་དུ་བསྡད་པ་ཡིན་ན་དེ་གཉིས་ཀྱི་བར་ཨ་དེ་ཧམ་པ་དེ་ཨ་ནི་ཆེན་པོ་ཞེ་དྲག་ཅིག་ཤོང་བྱས་ནས་བར་དུ་པོ་ལོ་སྟོང་ཆ་བྱེད་པ་ཅིག་ལས་འགྲོ་གི་འདུག་དེ་ཡིན་ཙང་ཆོས་ཟེར་མཁན་དེ་རོ་ཁོ་བ་ནོ་ཡིས་བྱས་ནས་སྦྱོར་ལས་བལྟས་པ་མ་ཡིན་པ་ཨ་ནི་རང་གི་ཤེས་རྒྱུད་གཉེན་པོ་དེ་ཚུར་བསྒྲིལ་བ་ཅིག་དགོས་གི་རེད། ཚུར་སྒྲིལ་བ་ཞིག་བྱུང་བ་ཡིན་ན་ཆོས་ག་རེ་བྱས་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་མྱུར་ལམ་ཅིག་ཡིན་པ་རེད། དེས་ན་ནི་ལམ་གྱི་གཙོ་བོ་རྣམ་གསུམ་དེ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་མྱུར་བ་ཡིན་པ་དེ་ཤོད་མི་དགོས་པ་འདྲ་ཅིག་རེད་ཤོད་མི་གོ། དེ་ལ་ཐབས་ཤེས་གཉིས་པོ་དེ་ཚང་ཡོད་པ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་མེད་དུ་མི་རུང་བ་གིས་དེ་ནས་ཐབས་དང་ཤེས་རབ་གཉིས་པོ་དེ་རེད་དེ་མ་ཚང་བ་མེད་པ་བྱས་ལམ་གྱི་གཙོ་བོ་རྣམ་གསུམ་ནང་དུ་ཚོགས་པ་རེད། དེ་ཉིད་ངེད་ཀྱི་རྩ་བ་དགེ་བཞི་རྨང་གཞི་ལྟ་བུ་དེ་བྱེད་མཁན་དེ་ཡིན་ན་ངེས་འབྱུང་གི་བསམ་པ་རེད་དེ་ནི་ངེས་འབྱུང་གི་བསམ་པ་བཤད་ཡོད་རེད།

ཕྱོགས་གཅིག་གིས་དེ་གསུངས་པར་ལ་རྗེ་བླ་མ་འདིས་དེ་གསུངས་ཡོད་པ་ཁྱད་ཆོས་གསུམ་གྱི་སྒོ་ནས་གཞན་ལས་ལྷག་པ་ཡིན་ཟེར་ནས་ལམ་རིམ་ནང་ཡང་ནས་ཡང་དུ་གསུང་གི་ཡོད་དེ་རེད་པ་ཁྱད་ཆོས་གསུམ་དེ་དེ་ཤིང་རྟ་ཆེན་པོ་གཉིས་ཀྱི་ལུགས་ལ་མཁས་པའི་བླ་མ་གཉིས་ཀྱི་མན་ངག་གིས་བརྒྱན་པ་ཟེར་དེ་གཅིག་རེད་བ་ཤིང་རྟ་ཆེན་པོ་གཅིག་གཅིག་གི་ལུགས་ལ་མཁས་པ་ཡིན་ན་ཡང་ལུགས་ཆ་ཁ་ཅིག་མ་གཏོགས་མེད་པས་སུ་ཐ་ལ་ཞིག་ཆ་ཚང་བ་ཅིག་མེད་པ་ཡིན་པས་ད་ཤིང་རྟ་ཆེན་པོ་གཉིས་ཀ་གི་ལུགས་ལ་མཁས་པའི་བླ་མའི་མན་ངག་གཉིས་ཀ་གིས་བརྒྱན་པ་ཡིན་ན་གཅིག་གིས་གཅིག་གྲོགས་བྱས་བྱས་ནས་ཡར་འགྲོ་བས་དེ་འདྲ་ཡོང་གི་རེད་བ། དེ་ས་གནས་ཤིང་རྟ་ཆེན་པོ་གཉིས་ཀྱི་ལུགས་ལ་མཁས་པའི་བླ་མ་གཉིས་ཀྱི་མན་ངག་བརྒྱན་པ་ཟེར་ནས་དེ་བསྟན་བཅོས་མངོན་རྟོགས་རྒྱན་ལྟ་བུ་དང་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལྟ་བུ་ལ་ཡང་དེ་ལྟ་བུ་ནས་ཁྱད་ཆོས་དེ་ཡོད་མ་རེད། དཔལ་གསང་བ་འདུས་པ་ལྟ་བུ་ཉུང་ཟུར་ལུང་གིས་ཡིན་ནའང་ཁྱད་ཆོས་དེ་ལྟ་བུ་དེ་ཡོད་མ་རེད་ཟེར་ནས་ད་ལྟ་ལམ་རིམ་གྱི་བཤད་ཁྲིད་དེ་ཚོ་གོང་ཁ་མི་གསུངས་རེད་བ་དེ་ས་ཤིང་རྟ་ཆེན་པོ་ལུགས་གཉིས་ཀྱི་ལུགས་ལ་མཁས་པའི་བླ་མ་གཉིས་ཀྱི་མན་ངག་བརྒྱན་པ་དེ་ཡང་དེ་ནས་གསུངས་དེ་ཡོད་རེད།